ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་གཅིག་ནས་ཉི་ཤུ་རྩ་བཞི་བར་ཉིན་གྲངས་བཞི་གི་རིང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གིས་བཞུགས་སྒར་རྡ་རམ་ས་ལ་ཁུལ་ལ་བོད་ཀྱི་ན་གཞོན་ཉམས་ཞིབ་པའི་ཚོགས་འདུ་ཐེངས་བཞི་པ་དེ་སྐོང་ཚོགས་བྱས་འདུག་ཉིན་གྲངས་བཞི་གི་ཉམས་ཞིབ་ཚོགས་འདུའི་སྐབས་སུ་བོད་པའི་ཉམས་ཞིབ་པ་ད་རྒྱ་གར་ད་མང་བ་ཅིག་རྒྱ་གར་ཆགས་ཀྱི་ཡོད་ས་རེད། རྒྱ་གར་གྱི་གཙུག་ལག་སློབ་གཉེར་ཁང་ཉམས་ཞིབ་བསྟི་གནས་ཁང་མང་པོ་ཅིག་ནས་ཕེབས་པའི་ཉམས་ཞིབ་པ་མང་པོ་ཅིག་ལྷན་འཛོམས་གནང་ནས་ད་ཁྱོན་གཅིག་གི་ཉམས་ཞིབ་དཔྱད་རྩོམ་སུམ་ཅུ་སོ་གཉིས་ཙམ་སྒྲོག་སྦྱང་བྱས་ཡོད་ས་རེད། གཟའ་འཁོར་འདིའི་ལས་རིམ་ནང་ལ། ན་གཞོན་ཉམས་ཞིབ་པའི་ཚོགས་འདུ་ལ་མཉམ་ཞུགས་གནང་མཁན་ཉམས་ཞིབ་པ་དཀོན་མཆོག་ལགས་དང། ཨ་ནི་བཀྲ་ཤིས་དབྱངས་འཛོམས་ལགས་ཨ་ནི་དེ་ག་ནང་བཞིན་སྙན་གྲགས་ལགས་གསུམ་གྱི་མཉམ་དུ་ཁོང་གསུམ་གྱིས་ཉམས་ཞིབ་དང་སྒྲོག་སྦྱང་གནང་བའི་དཔྱད་རྩོམ་སྐོར་ལ་བཀའ་མོལ་ཞུ་གི་ཡིན། དང་པོ་ངས་བཀའ་འདྲི་ཞུ་ས་དེ་དཀོན་མཆོག་ལགས་ཡིན་དཀོན་མཆོག་ལགས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ནས། ན་གཞོན་ཉམས་ཞིབ་པའི་ཚོགས་འདུའི་སྐབས་སུ་དཀོན་མཆོག་ལགས་ཀྱིས་བཀག་སྡོམ་འོག་གི་བོད་ཀྱི་རྩོམ་རིག། གནས་བབ་ཞེས་པའི་དཔྱད་རྩོམ་ཞིག་སྒྲོག་སྦྱང་གནང་ཡོད་ས་རེད། དཔྱད་རྩོམ་དེ་ག་རེ་སྐོར་ལ་ཆགས་ཀྱི་ཡོད་རེད། ད་ལྟ་འདིར་ངའི་དཔྱད་རྩོམ་དེ་བོད་ནང་ལ་ད་ང་ཚོ་རྒྱ་ནག་གིས་དབང་སྒྱུར་བྱས་ནས་ཟེར་དགོས་རེད་བ་ད་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ནས་ད། དེ་རིང་སང་བར་དུ། སྤྱིར་བཏང་གི་བོད་ཀྱི་རྩོམ་རིག་གི་གནས་བབ་དེ་ག་འདྲ་དུ་ཆགས་ཡོད་རེད། ལྷག་པར་དུ་ཡང། ད་ཆིག་སྟོང་དགུ་རིག་གནས་གསར་བརྗེ་གི་རྗེས་ལ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དྲུག་ནས་ད་ང་ཚོ་ཡིན་ན་བོད་ཀྱི་དེང་རབས་རྩོམ་རིག་ཟེར་ན་བོད་ནང་གི་རྩོམ་རིག་གསར་བ་བྲི་ཡ་དེ་ཤུགས་ཆེ་ཤོས་དེ་འགོ་བརྩམས་ཡ་དེ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ཐམ་པ། དང་བརྒྱད་ཅུ་གྱ་གཅིག་ནས་ང་ཚོ་བརྩི་གི་ཡོད་རེད་བོད་ཀྱི་རྩོམ་རིག་གསར་བའམ་ཡང་ན་དེ་རིང་ཁ་སང་ང་ཚོས་ཚིག་གཞན་ལ་དེང་རབས་རྩོམ་རིག་ཟེར་ཏེ། དེ་གང་ཡིན་ཟེར་ན་བོད་ཀྱི་རྩོམ་རིག་བརྩམས་ཆོས་དངོས་སུ་འགོད་ཡ་གི་དུས་དེབ་བོད་ཀྱི་རྩོམ་རིག་སྒྱུ་རྩལ་དང་ཨ་ནི་སྦྲང་ཆར་དུས་དེབ་གཉིས་ཀ་སྐབས་དེ་དུས་འདོན་སྤེལ་བྱས་པ་རེད་བ་བྱས་ཙང་ཨ་ནི་དུས་ཚོད་དེ་ནས་བཟུང་སྟེ་ཨ་ནི་ད་ལྟ་བར་དུ་བོད་ནང་ལ་ཨ་ནི་རྩོམ་རིག་གི་གསར་རྩོམ་བྱེད་མཁན་མང་པོ་ཞིག་བྱུང་ཡོད་རེད་ཡིན་ན་གསར་རྩོམ་གྱི་ཁག་ཅིག་ལ་ཡ། ཨ་ནི་རྩོམ་པ་པོ་མང་པོ་ཅིག་ཡང་རྒྱ་ནག་གི་བཙོན་ཁང་ནང་ལ་འགྲོ་དགོས་ཡ་ཐུག་ཡ་དང་ཁོང་ཚོའི་བརྩམས་ཆོས་ཡང་བཀག་སྡོམ་བྱས་ཡ་ལ་སོགས་པ་དེ་འདྲས་བྱུང་ཡོད་རེད་ཡང། བརྩམས་ཆོས་ཁག་ཅིག་ལ་རྒྱ་ནག་གི་གྲངས་ཉུང་མི་རིགས་ཀྱི་ཕུལ་བྱུང་གི་བརྩམས་ཆོས་ཀྱི་བྱ་དགའ་དང་ཕུལ་བྱུང་རྩོམ་པ་པོ་གྱི་བྱ་དགའ་ལ་སོགས་པ་དེ་འདྲས་བྱས་ཡོད། སྤྱིར་བཏང་འདི་འདྲས་ཀྱི་གནས་སྟངས་ཅིག་གི་འོག་ནས་བོད་ཀྱི་རྩོམ་རིག་གི་ཆ་ཤས་ཅིག་ལ་ཡ་རྒྱ་ནག་གིས་བཀག་སྡོམ་ཤུགས་ཆེན་པོ་བྱེད་ཀྱི་ཡོད་པ་དང་ཆ་ཤས་གཅིག་ལ་ཡང་བེད་སྤྱོད་ཤུགས་ཆེན་པོ་དུ་གཏང་གི་ཡོད་པ་འདི་འདྲས་ཀྱི་གནས་རིམ་གཅིག་གི་འོག་ནས་ངས་ད་ལྟ་བཤད་ཡ་དེ་ཨ་ནི་བཀག་སྡོམ་བྱས་ཟེར་གི་བརྩམས་ཆོས་དེ་གི་དེ་ག་འདྲ་གི་སྐོར་དུ་རེད་ད་གཙོ་བོ་གནད་དོན་འདིའི་སྐོར་ལ་རེད་ལགས། དཔྱད་རྩོམ་རིགས་གཅིག་ལ་རྒྱ་ནག་གཞུང་གིས་བཀག་སྡོམ་བྱེད་ཀྱི་ཡོད་རེད་རིགས་གཅིག་ལ་ཡིན་པ་ཡིན་ན་གང་ལྟར་རྒྱ་ནག་གཞུང་གིས་མཐུན་འགྱུར་རོགས་རམ་བྱེད་ཡ་དང་ཁྱབ་བསྒྲགས་བྱས་དེ་འདྲའི་བཀག་སྡོམ་ཡོད་མ་རེད་གསུངས་རེད་བཀག་སྡོམ་བྱེད་ཀྱི་རྩོམ་རིག་མང་ཆེ་བ་ག་འདྲའི་རིགས་ཆགས་ཀྱི་ཡོད་རེད། ངས་ཁ་སང་ཕ་གི་ལ་རྩོམ་གི་ནང་ལ་ལ་ང་ཚོས་བཀག་སྡོམ་བྱས་ས་ངས་ད་ལྟ་བྱས་ན། ད་ལྟ་ང་ཚོས་རྩོམ་ཡིན་པ་ན་སྟོང་ཕྲག་མང་པོ་བྲིས་ཡོད་རེད་བ། རྩོམ་སྟོང་ཕྲག་མང་པོ་བྲིས་ཡོད་རེད་ཡིན་པ་ན་འདིའི་ནང་ལོགས་ནས་ང་ཚོས་རྩོམ་གི་བརྗོད་བྱ་གལ་ཆེ་ཤོས་གཅིག་འདི་ག་རེ་ཟེར་ན་ང་ཚོས་ན་མི་རིགས་ཀྱི་བོད་པ་དཀའ་ངལ་སྐོར་དུ་ཆགས་ཡོད་རེད་ད་དཀའ་ངལ་ང་ཚོ་ཡིན་པ་ན་རྩོམ་རིག་གི་ཐ་སྙད་འདྲ་བོ་དེ་དག་རྨ་ཤུལ་རྩོམ་རིག་ལབ་དགོས་རེད་ད་ང་ཚོས་ན་སེམས་ཀྱི་རྨ་ཤུལ་སོགས་བསྐོར་བ་ལྟར་མི་རིགས་ཀྱི་རིག་གནས་ཁོར་ཡུག་འཚོ་བ་སེམས་ཁམས་གནས་ཚུལ་མང་པོ་དག་ཆག་འཇིག་དང་དཀའ་ངལ་བྱུང་ན་བོད་པའི་དཀའ་ངལ་བརྗོད་པའི་རྩོམ་རིག་གི་སྐོར་ཅིག་ཆགས་པ་རེད། ཕྱོགས་གཉིས་པ་གཅིག་ང་ཚོ་ནི་ལར་རྒྱ་གི་རྩོམ་རིག་ལབ་ནས་ད་གཙོ་བོ་ག་རེ་ཟེར་ན་མི་རིགས་ཀྱི་སྤོབས་པ་ཡང་ན་བོད་པ་གི་མཐུན་སྒྲིལ་སོ་སོའི་མི་རིགས་ཀྱི་རིག་གནས་དང་དེའི་སྙིང་སྟོབས་དང་བསམ་བློ་དེ་གའི་ཐད་ཀྱི་ཁྱབ་བསྒྲགས་ལབ་ན་འདྲ་གི་གང་ལྟར་དེ་གའི་འབྲེལ་ཡག་སྐུལ་སློང་བྱས་ཡ་གི་དེ་ལྟ་བུའི་ལར་རྒྱ་གི་རྩོམ་རིག་འདྲ་བོ་རིགས་གཅིག་དུ་བསྡུས་ཆོག་པ་རེད། སྤྱིར་བཏང་གི་དེ་ལྟ་བུའི་དེ་ལ་གཏོགས་པ་ལ་གོ་བ་དང། རྨ་ཤུལ་རྩོམ་རིག་ལ་གཏོགས་པ་བོད་ཀྱི་དཀའ་ངལ་བརྗོད་པའི་རྩོམ་རིག་ལ་གཏོགས་པ་དང། བོད་ཀྱི་འདུ་ཤེས་དང་སྤོབས་པ་བསྐྱར་གསོ་བྱས་ཡ་དང་དེ་ལ་སྐུལ་སློང་བྱས་ཡ་གི་བོད་ཀྱི་ལར་རྒྱའི་རྩོམ་རིག། འདིའི་རིགས་གཉིས་ཀ་ལ་དམིགས་བསལ་གྱི་བཀག་སྡོམ་དང། འདིའི་རིགས་ཀྱི་བརྩམས་ཆོས་ལ་དམིགས་བསལ་གྱི་བཀག་སྡོམ་བྱས་ཡོད་པ་དེ་འདྲ་ཞིག་རེད་ལགས། འདས་པའི་ད་ལོ་སུམ་ཅུ་བཞི་བཅུ་ལྔ་བཅུའི་ནང་ལ་བོད་ནང་ནས་ཐོན་པའི་རྩོམ་ཡིག་གི་འབྲི་ཕྱོགས་དང་གཅིག་གི་བརྗོད་གཞི་གདམས་ཕྱོགས་འདི་འདྲའི་ཐད་ལ་འདས་པའི་ལོ་ཟླ་སུམ་ཅུ་བཞི་བཅུ་ནང་ལ་འགྱུར་བ་ཆེ་བ་འདྲ་བོ་ག་རེ་ཞིག་ཕྱིན་ཡོད་རེད། ལགས་རེད་ད། ང་ཚོ་སྤྱིར་བཏང་ང་ཚོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ནས་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་བར་ད་ཧ་ལམ་ལོ་ངོ་ཉི་ཤུ་ཐམ་པ་གི་རིང་ལ་ང་ཚོའི་བོད་ཀྱི་རྩོམ་རིག་གི་ནང་དོན་ག་རེ་ཡོད་རེད་ཟེར་སྐད་ཆ་བཤད་རྒྱུ་ཞིག་ལྷག་ཡོད་མ་རེད་གང་ཡིན་ཟེར་ན། སྐབས་དེ་དུས་ང་ཚོ་བོད་ཀྱི་རྩོམ་རིག་གི་ལོ་རྒྱུས་ཀྱི་གནས་སྟངས་ཀྱི་ཐོག་ནས་བཤད་པ་ན་དེ་རིང་སང་ཉམས་ཞིབ་ད་ལྟ་ང་ཚོས་ཤེས་རྟོགས་བྱུང་ནས་ད་ང་ཚོས་ད་དེང་སང་ཐུན་མོང་གི་སྐད་ཆ་འདྲ་བོ་ག་ཟེར་ན་བོད་ཀྱི་རྩོམ་རིག་གི་མུན་ནག་གི་དུས་རབས་འདྲ་བོ་ལབ་ཀྱི་ཡོད་རེད་གང་ཡིན་ཟེར་ན་དེ་སྐབས་ལ་བོད་ཀྱི་རྩོམ་རིག

གཙོ་བོ་དེ་ག་རེ་ཟེར་ན། ད་ཅིག་ང་ཚོ་ནས་བོད་ཀྱི་ཁོར་ཡུག་ལ་བསྟོད་པ་ཟེར་འདྲ་བོ་དང་དགེ་རྒན་ལ་བསྟོད་པ་ཟེར་འདྲ་བོ་དང་ཨ་ནི་རྒྱ་ནག་གུང་ཁྲན་ཏང་གི་ཆབ་སྲིད་མི་སྣ་དང་སྲིད་ཇུས་ལ་བསྟོད་བསྔགས་འདྲ་བོ་དང་དེ་ལས་སྐོར་མ་ཞིག་མི་རིགས་ཀྱི་བསམ་བློ་དང་ལྟ་བ་དང་དཀའ་ངལ་དེ་བཞིན་དེ་སྐད་ཅིག་བྱས་ཡོད་ཀྱི་བྱུང་ཡོད་མ་རེད་དེ་ནས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་ནས་ག་རེ།

རྩོམ་ཡག་གི་མགོ་བཙུགས་ནས་ཆིག་སྟོང་དགུ་བརྒྱ་བར་གྱི་ཉིས་སྟོང་གི་བར་དུ་ཨ་ནི་རྩོམ་རིག་གི་ནང་ལོགས་ལ་དེ་ཡི་ལྟ་བའི་སྤྱིར་བཏང་གི། ང་རང་ཚོས་དངོས་ནས་བར་དེ་ག་ཡིན་པ་ན་དེའི་ལར་རྒྱ་གི་རྩོམ་རིག་དང་གཅིག་བྱས་ཨ་ནི་རྨ་ཤུལ་གི་རྩོམ་རིག་དང་འདི་གཉིས་ཀ་གལ་ཆེན་པོ་ཆགས་བསྡད་ཡོད་རེད། དེ་ནས་དེའི་རྗེས་ལ་ཨ་ནི་ག་རེ་གི་སྐབས་སུ་ཉིས་སྟོང་ལོ་ནས་བཟུང་སྟེ་ཨ་ནི་བོད་ཀྱི་རྩོམ་རིག་ལ་དེ་ཚོ་འགྱུར་ལྡོག་བྱས་ཡོང་བ་རེད་ག་རེ་ཟེར་ན་ངོ་མ་ཡིན་པ་ན་བོད་ཀྱི་ཅིག་བསམ་བློ་དང་དཀའ་ངལ་དེ་གའི་དེ་ཚང་མ

བོད་པ་གི་མི་མང་ལ་ང་ཚོ་ན་དགོང་སེར་མར་སོང་ནས་བཞུད་ནས་ཨ་ནི་ཁོང་ཚོ་མི་མང་གི་རྒྱབ་ཏུ་ལངས་ནས་མི་མང་གི་བདེ་ཅིག་བདེ་སྡུག་དང་མི་མང་གི་མགྲིན་ཚབ་འདྲ་བོ་བྱས་ནས་ད་རྩོམ་པ་པོ་མང་པོ་ཅིག་བྱུང་ནས་ཨ་ནི་ང་ཚོ་དཔེར་ན་ཞོགས་དུང་གི་གནམ་ས་གོ་འབྱེད་ཟེར་འདྲ་བོ་དང་ཨ་ནི་ད་དཔེར་ན་ཞོགས་ལྗང་གི།

འཐབ་རྩོད་ཀྱི་གནས་སྟངས་ཀྱི་འབྲེལ་བ་གྱི་བརྒྱུད་རིམ་གྱི་ཐོག་ནས་བཤད་ན་འགྱུར་ལྡོག་དེ་འདྲའི་འདྲ་བོ་ཞིག་རེད་ལ། རེད། དེ་རིང་ལས་རིམ་འདིའི་ནང་ལ་ན་གཞོན་ཉམས་ཞིབ་པའི་ཚོགས་འདུ་ལ་མཉམ་ཞུགས་གནང་མཁན་འབྲེལ་ཡོད་གཞན་པ་གཉིས་མཉམ་དུ་བཀའ་མོལ་ཞུ་དགོས་ཡོད་དུས་ཙམ་པ་དཀོན་མཆོག་ལགས་ཀྱིས་དཔྱད་རྩོམ་བྲིས་པ་འདིའི་ཐད་ལ་ཞིབ་ཚགས་པོ་ང་ཚོ་བགྲོ་གླེང་ཞུ་ཐུབ་ཀྱི་མི་འདུག་རྗེས་མ་དུས་ཚོད་གཞན་པ་ཅིག་ལ་བགྲོ་གླེང་ཞུ་ཡས་ཀྱི་འབད་བརྩོན་བྱེད་ཀྱི་ཡིན། ད་ད་ལྟའི་ཆ་ལ་དཀོན་མཆོག་ལགས་དཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་ནང་ལ་རྩོམ་རིག་གི་སློབ་དཔོན་གྱི་ཕྱག་ལས་གནང་གི་ཡོད་ས་རེད་ཁྱོད་རང་གི་རྒྱབ་ལྗོངས་ལོ་རྒྱུས་ཐུང་ཐུང་ཞིག་གསུང་གནང་དང། ལགས་རེད་ད། ང་ཅི་ལྟར་བྱས་ན་ང་བོད་ནས་ཡོང་རྒྱུ་རེད་ཨ་ནི་ང་གཞི་རིམ་སློབ་གྲྭ་བོད་ནས་བྱེད་རྒྱུ་རེད་ཨ་ནི་ང་རྒྱ་གར་ལ་སླེབས་ནས་ཕལ་ཆེར་ལོ་ཉི་ཤུ་ཅིག་འགོར་གི་ཡོད་པ་རེད་ད་དེ་ལོ་ཉི་ཤུ་དེ་ནང་ལ་ལ་ང་རང་གི་སློབ་སྦྱོང་བྱེད་ས་ད་ཨ་ནི་ང་མི་ཕར་ལ་སློབ་སྦྱོང་སྤྲོད་ས་གཙོ་བོ་དེ་ཨ་ནི་ཡི་གེ་རྩོམ་རིག་གི་སྐོར་དུ་ཆགས་འདུག་ད་ང་ད་ལྟའི་ཆ་ལ་ང་དཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་གི་རྩོམ་རིག་གི་དགེ་རྒན་འདྲ་བོ་བྱས་ནས་ཕལ་ཆེར་ལོ་དྲུག་བདུན་ཅིག་འགྲོ་གི་ཡོད་པ་དེ་འདྲའི་ཅིག་རེད། དཀོན་མཆོག་ལགས་ཀྱིས་དུས་ཚོད་སྤྲད་ནས་བཀའ་མོལ་གནང་བ་ལ་ཐུགས་རྗེ་ཆེ་ཞུ་གི།
ལགས་སོ་ཐུགས་རྗེ་གནང། ད་དེའི་རྗེས་སུ་ན་གཞོན་ཉམས་ཞིབ་པའི་ཚོགས་འདུ་ལ་མཉམ་ཞུགས་གནང་མཁན་བཀྲ་ཤིས་ཨང་འཛོམས་ལགས་ལ་བཀའ་འདྲི་ཁག་ཅིག་ཞུ་གི། ན་གཞོན་ཉམས་ཞིབ་ཚོགས་འདུའི་སྐབས་སུ། བཀྲ་ཤིས་ཨང་འཛོམས་ལགས་ཀྱིས་རྩོམ་ཡིག་སྒྲོག་སྦྱང་གནང་བ་དེ་ངོ་སྤྲོད་ཅིག་གནང་དང།
ཨོ་ངེད་ཀྱི་ཞིག་ད་ལྟ་དཔྱད་རྩོམ་གྱི་བརྗོད་གཞི་དེ་འདི་རེད་ད་ལྟ་ང་རང་གིས་ཞིབ་འཇུག་བྱེད་བཞིན་པ་དེ་ནི། ཨ་རི་དང་རྒྱ་ནག་གི་འབྲེལ་བའི་ནང་ལོགས་ལ་བོད་པའི་ནུས་ཤུགས་ལབ་པ་དེ་རེད། ཨ་རི་དང་རྒྱ་ནག་གི་འབྲེལ་བ་དེ་གཞི་རྒྱ་ཆེན་པོ་ཞེ་བོ་གཅིག་རེད། འདིའི་ནང་ལ་བོད་ཀྱི་གནད་དོན་དེ་ཁྱོད་རང་གིས་ཉམས་ཞིབ་ག་འདྲ་བྱས་ནས་གནང་ཡོད།
ད་གཙོ་ཆེ་ཤོས་འདྲ་བོ་ཞིག་ངེད་ཀྱི་ལྟ་ས་འདི་ད་ལྟ་ག་རེ་སྒང་ལྟ་གི་ཡོད་རེད་ཟེར་ན། ཨ་ནི་ཨ་རིའི་གི་བོད་སྒང་ལ་སྲིད་བྱུས་ག་རེ་རེད་ཤག་ཨ་ནི་དེ་གི་བོད་ནི་བོད་དང་རྒྱ་ནག་གཉིས་གི་བར་རུ་འབྲེལ་བ་ལ་ག་ཚོད་ཟིག་གི་ནུས་ཤུགས་སྤྲད་ཐུབ་ཀྱི་འདུག་སྤྲད་ཐུབ་ཀྱི་མི་འདུག་ཨ་ནི་ཨ་རི་དང་རྒྱ་ནག་གི་འབྲེལ་བའི་འགྱུར་བ་ད་ལྟ་འགྱུར་བ་ཤུགས་ཆེན་པོ་ཞིག་འགྲོ་བསྡད་ཀྱི་ཡོད་རེད་ཟེར་མ་འདི་ནང་ལོགས་ལ་ཨ་ནི་བོད་པའི་གི་སྲིད་བྱུས་ལ་དམིགས་བསལ་གྱི་འགྱུར་བ་ཞིག་བཏང་ཐུབ་ཀྱི་འདུག་འགྱུར་བ་འགྲོ་གི་འདུག་བས་ཨ་ནི་བོད་པ་ཡིས་ག་འདྲ་བྱེད་ནི་བྱེད་ཀྱི་འདུག་ལབ་བྱས་ད་འདི་སྒང་ལ་ལྟ་གི་ཡོད་རེད།

ཁ་ཡོད་ལག་ཡོད་ག་ཚོད་ཟིག་ལ་དངོས་གནས་ཀྱི་ཕན་ཐོགས་ཀྱི་འདུག་ཤུགས་ཆེ་ལོས་འདུག་ག་འདྲ་རེད་ཤག་ལབ་འདི་སྒང་ལ་ཅིག་བལྟ་གི་ཡོད་རེད། གཞན་པ་ག་རེ་ལབ་ན་ད་ད་ལྟ་ཨ་རིའི་གྲོས་ཚོགས་ནང་ལོགས་ལ་ཅིག་ད་ཡང State Department གྱི་ནང་ལོགས་ལ་ཅིག་བྱེད་དུས་ཙམ་པ་ལ་ག་རེ་ལབ་ན་ཨ་རི་རང་གི་ལངས་ཕྱོགས་འདི་རང་རེད་ཤག་འདི་རང་འགྱུར་བ་ཕྱིན་ཤག་ལབ་ནས་ད་ཁ་གསལ་པོ་དེ་འདྲ་རང་ད་ཁའི་མེད་མགྱོགས་སུ་རེད་ཤི་འདུག་ཡ། ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བའི་ཐོག་ལ་བོད་ཀྱི་གནད་དོན་དེ་གལ་ཆེ་ལོས་འདྲ་བོ་ཅིག་ཆགས་ཀྱི་ཡོད་རེད། ད་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བའི་ཐད་ལ་བོད་ཀྱི་གནད་དོན་གྱི་ཤུགས་རྐྱེན་འདྲ་བོ་ཞིག་ག་ཚོད་བཏང་ཐུབ་ཀྱི་ཡོད་རེད། ད་ངེད་ཀྱིས་ཞིབ་འཇུག་དང་པོ་ལེན་དུས་ཙམ་པ་ལ་དམིགས་ཡུལ་གཅིག་འདི་རང་བྱས་ནས་བྱས་རེད་ད་རྒྱ་ནག་ཤུགས་ཆེ་རུ་ཆེ་རུ་ཆེ་རུ་འགྲོ་དུས་ཙམ་པ་བོད་པའི་གི་ནུས་ཤུགས་འདི་ཆུང་རུ་ཆུང་རུ་ཞི་རེ་ཞི་རེ་བོད་པའི་ནུས་ཤུགས་འདི་སྤྲོད་ཐུབ་ཀྱི་ཡོད་མ་རེད་ལབ་ཡས་ཀྱི་ད་དེང་སང་ཨེ་འདི་སྐད་ཆ་ཅིག་འགྲོ་བསྡད་ཀྱི་འདུག་ད་འདི་ག་ཚོད་ཟིག་གི་བདེན་པ་རེད་ཤག་ག་ཚོད་ཟིག་གི་འདི་ཁྱབ་ད་དངོས་གནས་རེད་འདུག་ལབ་ད་ངེད་ཀྱིས་འདི་ཞིག་ད་ཁ་ལོག་ཚེ་དང། སྤྲད་ཐུབ་ཀྱི་འདུག་ལབ་ལྟ་ཡས་ཆེད་དུ་ལ་ངས་དེ་འདྲའི་ཐོག་བསམ་བློ་བཏང་པ་རེད། ཡིན་ནའི་ལ་ད་ད་ལྟ་ངེད་ཀྱིས་ལྟ་དུས་ཙམ་པ་ལ་ག་རེ་ལབ་ན། ད་དུང་ཡང་ཨ་རི་དང་རྒྱ་ནག་གི་འབྲེལ་བའི་ནང་ལོགས་ལ་རྒྱ་ནག་ག་ཚོད་ཤུགས་ཆེ་རུ་འགྲོ་གི་ཡོད་ན་བས་ནས་ནི་ག་རེ་ལབ་ན་བོད་པའི་གི་ནུས་ཤུགས་དེ་ཡང་རང་འཇགས་བསྡད་བསྡད་ཀྱི་རེད། ཚོར་རྒྱུ་དེ་དམིགས་བསལ་གྱི་ད་ད་ད་ང་ཚོ་གི་ཁ་ལ། Human Rights གི Issue ཞིག་ཡོད་ལ།
འགྲོ་བ་མིའི་ཐོབ་ཐང་གི་གནད་དོན་འོ། འགྲོ་བ་མིའི་ཐོབ་ཐང་གི་ད་ཁ་ལ་གནས་ཚུལ་དེ་ད་དུང།

ཨ་རི་དང་རྒྱ་ནག་གི་གཉིས་ཀྱི་བར་ལ་འབྲེལ་བའི་ཐོག་ལ་ད་རྩོམ་ཅིག་ཧང་སང་ཡ་མང་པོ་ཡོད་རེད་རོ། ཨ་ནི་ཡང་འདི་དང་འབྲེལ་བ་ཡང་ཁ་ལ་ན་ཨ་རི་དང་བོད་པའི་ཐོག་ལ་ཏོག་ཙམ་ཉུང་བ་འདུག་ཡང་རྒྱ་ནག་དང་ཡང་ཁ་ལ་ན་བོད་པའི་ཐོག་ལ་ཡང་རྩོམ་ཅིག་ག་ལ་གང་འཚམ་ཞིག་ཡོད་རེད་ང་རང་བོད་པའི་ནང་ལ་ཆ་བཞག་རྒྱུ་ཡིན་ནའི་རེད་དེ་འདྲས་ཞིག་ཡོད་རེད་ཡིན་ནའི་ད་བོད་པ་གཅིག་གིས་ཁ་ལ་ན་ཨ་རི་རྒྱ་ནག་བོད་གསུམ་གྱི་ནང་ལ་ཅིག་མཉམ་འབྲེལ་ལ་བསྡུས་ནས་ད་བོད་པའི་གི་ནུས་ཤུགས་དེ་འདི་ནང་ལོགས་ལ་ཕར་བླུགས་ནས་ག་འདྲས་རོགས་ཞིག་བྱེད་ཀྱི་ཡོད་རེད་ལབ་ཡ་དེ་ད་ངས་ཏོག་ཙམ་ཉུང་ཉུང་མཐོང་སོང་ང་བོད་པའི་ནང་ལོགས་ལ་དམིགས་བསལ་གྱི་བྲི་མཁན་ཉུང་ཉུང་ཡོད་རེད་ཨ་ནི་འདི་ནང་ལོགས་ལ་རྒྱལ་སྤྱིའི་ནང་ལོགས་ལ་ཡི་འདི་ཚང་མ་མཉམ་དུ་འཁྱེར་ནས།

ད་གང་ལྟར་ང་ཚོའི་ནང་ལོགས་ལ་བྲི་མཁན་ཅིག་ཤུགས་ཆེ་ཡ་ཅིག་ད་ཟླ་བ་ནོར་བུ་ལགས་ཅིག་བྲིས་གནང་ཡོད་རེད་ཡང་ཚེ་རིང་སྟོབས་རྒྱལ་ལགས་ཀྱིས་དེ་ཅིག་བྲིས་གནང་ཡོད་རེད། ད་ཁོང་ཚོའི་ཀྱི་བྲི་ཕྱོགས་གི་ནང་ལོགས་ལ་ད་ལྟ། ཁོང་ཚོའི་ཀྱི་ད་ལྟ་བཤད་ཡ་ན་བོད་པའི་ཀྱི་དམིགས་བསལ་ཀྱི་བཙན་བྱོལ་གཞུང་རོ་ཡིན་ན་བཙན་བྱོལ་གཞུང་ཀྱི་སྲིད་བྱུས་དང་ཨ་ནི་ཨ་རི་གི་བོད་ཀྱི་སྲིད་བྱུས་གཉིས་བར་ལ་ཨ་ནི་ཁ་ལའོ།

ཉམས་ཞིབ་ཚོགས་འདུ་ལ་མཉམ་ཞུགས་གནང་མཁན་གཉན་ཐར་ལགས་ལ་བཀའ་འདྲི་ཁག་ཅིག་ཞུ་གི་ཡིན་གཉན་ཐར་ལགས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ནས། གཉན་ཐར་ལགས་ཀྱིས་ཉམས་ཞིབ་ཚོགས་འདུའི་སྐབས་སུ། རྩོམ་ཡིག་སྒྲོག་སྦྱང་གནང་བ་དེ་བོད་ཀྱི་ལོ་རྒྱུས་ལས་ཧོར་དང་སོག་གི་གཉེན་གྱི་བྱུང་ཁུངས་དང་ཁྱད་པར་ལ་ཅུང་ཟད་དཔྱད་པ་ཞེས་པའི། རྩོམ་ཡིག་ཅིག་སྒྲོག་སྦྱང་གནང་འདུག་རྩོམ་ཡིག་དེ་ག་རེ་སྐོར་ལ་ཆགས་ཀྱི་ཡོད་རེད། ད་ག་རང་རེད་ང་ཚོས་འདི་ཕ་གི་ཚོགས་ཐོག་ནས་ངས་སྒྲོག་སྦྱང་གནང་ཡ་དེ་གཏམ་བཤད་བྱེད་ཡ་དེ་ད་ལྟ་གི་རང་གིས་གསུངས་ནང་བཞིན་ཁ་བྱང་དེ་འོག་ནས་རེད་ཨ་ནི་ད་ངས་འདི་གཏམ་བཤད་བྱེད་རྒྱུ་གི་རྩོམ་དེ་གི་ནང་དོན་གཙོ་བོ་དེ་ད་ལྟ་ཁ་བྱང་ནང་ལ་གསལ་ཡོད་པ་ནང་བཞིན་ད་ང་ཚོ་བོད་ཀྱི་ལོ་རྒྱུས་ཁྲོད་ན་ད་ཧོར་དང་སོག་པོ་ཞེས་པའི་ཐ་སྙད་དེ་ཧ་ཅང་གི་མང་པོ་ཅིག་མཐོང་གི་ཡོད་ར། དབྱེ་ན། ད་ལྟའི་ཐ་སྙད་དེ་གཉིས་ཆ་ནམ་རྒྱུན་ད་ང་ཚོས་ཅིག་ལོ་རྒྱུས་ནང་ནས་ཕལ་ཆེ་བ་འདྲ་བོ་ཅིག་ལ། དེང་སང་ད་ང་ཚོས་བོད་སྐད་ནང་ལ་ནམ་རྒྱུན་ཧོར་དང་སོག་པོ་ཟེར་དུས་སྒང་ལ་ཕལ་ཆེར་ཅིག་དབྱིན་ཇི་དང་གཞན་པ་སྐད་ཀྱི་ནང་ནས་མོང་གོལ་ལབ་ཡ་དེ་གི་ཚབ་མཚོན་འདྲ་བོ་ཅིག། སྐད་དོད་འདྲ་བོ་ཅིག་གི་ངོ་བོ་ཐོག་ནས་ཕལ་ཆེར་བེད་སྤྱོད་བཏང་དུས་ཅིག་མང་ཤོས་འདྲ་བོ་ཆགས་བསྡད་ཡོད་རེད། ཡིན་ན་ད་ད་ཐེངས་ཀྱི་ངའི་གཏམ་བཤད་བྱེད་རྒྱུ་དེའི་ནང་ལོགས་ལ། ཧོར་དང་སོག་པོ་དེ་གཉིས་ཆ།

ལགས་འོང་ད་གཉན་ཐར་ལགས་ཀྱིས་བརྗོད་གཞི་འདི་ལ་ཉམས་ཞིབ་གནང་བའི་སྐབས་སུ་ཉམས་ཞིབ་ཀྱི་རྒྱུ་ཆ་ག་རེ་ག་རེ་ལ་ཞིབ་བསྡུར་གནང་ཡ་བྱུང་ཡོད་ན། ལགས་སོ་ལགས་སོ། ང་ཚོས་བོད་ཀྱི་ད་དཔེར་ན་བྱས་ན་ད་ལྟ་འདི། ཧོར་དང་སོག་པོ་ཧོར་ལབ་ཡ་ལྷག་པར་དུ་ནང་ན་གི་ཧོར་ལབ་ཡ་འདི་གི་མིང་ཚིག་འདི་དུས་སྐབས་མ་འདྲ་བ་གི་གོ་བ་གི་སྐོར་ལ་དཔེར་ན། ཚལ་པ་ཀུན་དགའ་རྡོ་རྗེ་གི་བརྩམས་ཆོས་སུ་དེབ་ཐེར་དམར་པོ་ཡང་ན་མིང་གཞན་པ་ལ་ཧུ་ལན་དེབ་ཐེར་ཟེར་གི་འདུག་དེའི་ནང་ལོགས་ལ་ཅིག། ཐང་རྒྱལ་རབས་ཀྱི་བྱས་ན་ཧོར་ལབ་ཡ་དེ། ཐུ་ཧུན་ལ་གོ་དགོས་ཟེར་ཡ་འདྲ་བོ་ཅིག་དང་ཡང་དེའི་རྗེས་ནས། ད་ལྟ་གི། མོང་གོལ་ལ་གོ་དགོས་ཟེར་ཡ་འདྲ་བོ་དེ་འདྲ་གི། འགྲེལ་བཤད་ཁ་ཤས་ཡོད་ར་དེ་དང་དེ་མཚུངས་པའི་ད། བོད་ཀྱི་དེབ་ཐེར་ཁ་ཤས་ལ། གཞི་འདྲ་བོ་བཅོལ་ནས་བཤད་ཡོད་རེད་དེ་ནང་བཞིན་གི་ད་ལྟ། ཧོར་དང་སོག་པོ་གི་མིང་ཚིག་དེ་གོ་བ་འདྲ་བོ། ཁོ་རང་གི་ངོས་ནས་གོ་དོན་ག་རེ་ཡིན་པ་དང་དེའི་ཚད་ནས་འཇོག་དུས་སྒང་ལ། གཞན་པ་གི་སྐད་ཡིག་གི་ནང་ནས་དཔེར་ན་ད་ལྟ་འདི། རྒྱ་ཡིག་གི་བསྟན་བཅོས་དང་ལེའོ་གི་རྒྱལ་རབས་ལེའོ་དང་ཆི་ཐན་དང་དེའི་སྐབས་ཀྱི་ལོ་རྒྱུས་འདྲ་བོ། འདི་འདྲ་ཁ་ཤས་ལ་ཡང་འདིའི་ནང་ནས་ཀྱི་བརྗོད་བྱ་དེ་ཆགས་ཡོད་རེད།

བེད་སྤྱོད་མང་པོ་བཏང་ཡོད་ལ་དེ་གཉིས་ཀྱི་ནང་ལོགས་ནས་ལྷག་པར་དུ། ད་ང་ཚོས་འདི་མང་ཉུང་འདྲ་བོ་བསྡུར་ཡ་ཡིན་ན། ས་སྐྱ་ནས་བྱས་ནས་དགའ་ལྡན་ཕོ་བྲང་གི་བར་དེ་བར་ལ་ཕར་ཆེར་ཧོར་དེ་དེ་བེད་སྤྱོད་བཏང་ནོ་མང་བ་འདྲ་བོ་ཅིག་མི་འགྲོ་ས་མཚམས་བཟོས་ཅིག་ཡོད་རེད་ཨ་ནི་དེའི་རྗེས་ནས་ཀྱི་སོག་པོ་དེ་དཔེ་མང་པོ་བེད་སྤྱོད་བཏང་ཡོད་རེད།
སྤྱིར་བཏང་གཅིག་ཐ་སྙད་འདི་གཉིས་བོད་པའི་ཐ་སྙད་ཅིག་ཆགས་ཀྱི་ཡོད་རེད་བས། ཡང་མིན་ན་ཁྱིམ་མཚེས་རྒྱལ་ཁབ་ཁག་ནས་བྱུང་བའི་ཐ་སྙད་དེ་ཐ་སྙད་ཅིག་རེད་བས་ག་འདྲ་རེད་ཐ་སྙད་ཁོ་རང་གི་འབྱུང་ཁུངས་དེ་ག་འདྲ་རེད་བས། འབྱུང་ཁུངས་དེ་ལ་ད་ངོ་མ་ང་ཚོས་བོད་རང་གི་ཐ་སྙད་རེད་ལབ་ངེས་ཡོད་རེད་ད་དེང་སང་གི་ཞིབ་འཇུག་པ་མང་པོ་ལྷག་པར་དུ་རྒྱ་གི་ཞིབ་འཇུག་པ་དེ་ཚོས་རྒྱ་གི་ཐ་སྙད་རེད་ལབ་ངེས་ཡོད་རེད་ཡིན་ན་ད་འདི། ཕར་ལ་བཙལ་ནས་འགྲོ་འགྲོ་དུས་སྒང་ལ། ད་དེང་སང་ཧོར་རུ་དང་ད་འདྲ་གི་སོག་པོ་དེ་གཉིས་ཀྱི་ཐ་སྙད་དེ་ཕར་ཆེར་ཁུངས་དེ་ཡར་དེད་ཀྱི་དེད་ཀྱི་འགྲོ་བ་ཡིན་ན། བོད་སྐད་མ་ཡིན་པ་ཅིག་རྒྱ་སྐད་ཡང་མ་ཡིན་པ་ཅིག་ཁོ་ཚོ་སྡོད་དམངས་ཀྱི་ཚོ་པ་གཞན་པ། དཔེ་ལ་འཇོག་ན་ད་ད་འདྲ་གི་ཧོར་རུ་ལྟ་བུ་དེ་ག་མཚོན་རྒྱུ་ན། ཕྲོག་ཁེ་གི་སྐད་ཁོངས་ནས་ཡིན་རྒྱུ་གི་ད་ངོ་མ་ད་འདི་མཐོ་སྒང་ནས་བསྡད་མཁན་གི་མི་རིགས་ཅིག་གི་ཁོ་ཚོའི་སྐད་ཚོ་པ་དམིགས་བསལ་བ་ཅིག་གི་སྐད་ཀྱི་ནང་ལོགས་ནས་དེ་ལ་དོན་དག་ཡོད་རྒྱུ་གཅིག་དང་ཁོ་ཚོས་ཁོ་རང་ཚོའི་མི་རིགས་དེ་ལ་ཧོར་ཟེར་ནས་འབོད་ཀྱི་ཡོད་རྒྱུ་དང་དཔེ་ལ་མཚོན་ན་ང་ཚོས་བོད་ལ་སོ་སོ་ལ་བོད་ཟེར་ནས་འབོད་ཀྱི་ཡོད་པ་ནང་བཞིན་གྱི་འབོད་ཀྱི་ཡོད་རྒྱུ་དེ་འདྲ་གཅིག་གི་ཁུངས་འདྲ་བོ་ཅིག་རྙེད་ཀྱི་འདུག་བ་དེ་ཡིན་དུས་སྒང་ལ་འདི་ཕར་ཆེར་བོད་སྐད་དང་རྒྱ་སྐད་གཉིས་ཆ་མ་ཡིན་པ་སྐད་རྙིང་པ་ཅིག་གི་འདི་ཁུངས་འདྲ་བོ་ཕར་ཆེར་ཡིན་ས་རེད་བསམ་གྱི་འདུག།

སྤྱིར་བཏང་ང་ཚོས་ལོ་རྒྱུས་ཀྱི་ཁྲོད་ནས་ཀྱི་ད་ནམ་རྒྱུན་ནི་ཧོར་དང་སོག་པོ་དེ་བོད་པ་གི་ད་ལོ་གཅིག་སྟོང་ལྷག་གི་ལོ་རྒྱུས་ཀྱི་ནང་ལོགས་ལ་ཧ་ཅང་གི་འབྲེལ་འདྲིས་ཟབ་མོ། ཐ་སྙད་ཀྱི་ནང་ལོགས་ནས་ལོ་རྒྱུས་ཀྱི་ཐ་སྙད་ཀྱི་ནང་ལོགས་ལ་ཆེས་མང་པོ་བེད་སྤྱོད་བཏང་བསྡད་རྒྱུ་གཅིག་ཡིན་པ་ལ། ཨ་ནི་གཞན་པ་གཅིག་ནི་ག་རེ་ཟེར་ན་མོང་གོལ་ལབ་དུས་སྒང་ན་ང་ཚོས་སོག་པོ་ཡིན་ཤག་ཡང་ན་ཧོར་རིགས་ཡིན་ཤག་འདྲ་བོ་གཅིག་གི་སྒང་ནས་ཀྱི་གོ་ལེན་གྱི་ཡོད་ར། འདི་ཆེན་པོ་འདི་གོ་ལེན་སྟངས་ཀྱི་སྒང་ནས་ཀྱི་ནམ་རྒྱུན་གོ་འཛོལ་འདྲ་བོ་མང་པོ་ཡོང་གི་འདུག་ཨ།

འདི་ཏིག་ཙམ་ཅིག། གོ་འཛོལ་མ་ཐེབས་ཡ་དང་བྱས་ནས་ག་ཧ་གོ་ཡ་ལ་ཕན་ཐོགས་འདྲ་བོ་ཅིག་ཡོང་ས་རེད་བསམ། གཅིག་པུ་སུ་འདི་མི་སྒེར་འགྲོ་གི་དེ་རེད་ལ།
ལགས་སོ། ད་སྙན་དར་ལགས་ཡིན་ན་ད་ལྟའི་ཆ་ལ Banaras Hindu གཙུག་ལག་སློབ་གཉེར་ཁང་ནང་ལ། PhD འམ་འབུམ་རམས་པའི་ཉམས་ཞིབ་སློབ་སྦྱོང་གནང་གི་ཡོད་ས་རེད། སྙན་དར་ལགས་ཀྱི་ཉམས་ཞིབ། PhD འམ་འབུམ་རམས་ཀྱི་ཉམས་ཞིབ་སློབ་སྦྱོང་དེ། ད་སློབ་ཚན་ཟེར་ནའང་འདྲ་གང་ལྟར་གནད་དོན་ག་རེ་ཐད་ལ་བརྗོད་གཞི་ག་རེ་ཐད་ལ་གནང་གི་ཡོད།